ཐའེ་པེའི་རྒྱལ་བཙུགས་ཆབ་སྲིད་སློབ་གྲྭ་ཆེན་མོའི་འོས་འདེམས་ཞིབ་འཇུག་བསྟི་གནས་ཀྱིས་ཟླ་བ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཉིན་ཆེས་གསར་གྱི་ཐའེ་ཝན་མང་ཚོགས་གལ་ཆེའི་ཆབ་སྲིད་རྣམ་འགྱུར་གྱི་འཕེལ་ཕྱོགས་ཀྱི་ས་ཁྲ་ཟེར་བ་ཞིག་འགྲེམས་སྤེལ་བྱས་ཡོད་པ་དང་དེའི་ནང་ཐའེ་ཝན་མང་ཚོགས་ནང་རང་ཉིད་ཐའེ་ཝན་གྱི་མི་ཡིན་ཟེར་མཁན་དང་རྒྱ་ནག་གི་མི་ཡིན་ཟེར་མཁན་འཕེལ་ཕྱོགས་ཀྱི་ས་ཁྲ་ཟེར་བ་དེ་ཚུད་ཡོད་པ་རེད། རྒྱ་ནག་གི་མི་ཡིན་ཟེར་མཁན་གྱི་གྲངས་ཚད་དེ་ལོ་རྒྱུས་ཀྱི་ཚད་གཞི་དམའ་ཤོས་དེར་སླེབས་ཡོད་པ་རེད། ཐའེ་ཝན་གྱི་ཅིན་མེན་དང་མ་ཙུ་མ་ཚུད་པའི་ཐའེ་ཝན་གྱི་མི་ལོ་ཉི་ཤུ་ཡན་གྱི་གཞོན་སྐྱེས་མི་དམངས་ཆིག་ཁྲི་བཞི་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལ་བརྟག་དཔྱད་བྱས་པ་ནས་མངོན་པར་མི་བརྒྱ་ཆ་དྲུག་ཅུ་རེ་གཅིག་དང་གྲངས་ཆུང་བདུན་གྱི་མིས་རང་ཉིད་ཐའེ་ཝན་གྱི་མི་ཡིན་པའི་ངོས་འཛིན་བྱེད་མཁན་དེ་ན་ནིང་གི་བརྒྱ་ཆ་དྲུག་ཅུ་རེ་གསུམ་དང་ཚེག། གསུམ་དེ་ལས་ཉུང་བ་ཡོད་པ་རེད་ཡིན་ནའང་གྲངས་ཚད་དེའང་མང་ཤོས་ཟིན་ཡོད་པ་རེད་ཡང་བརྒྱ་ཆ་གཉིས་དང་གྲངས་ཆུང་བཞི་ཡིས་རང་ཉིད་རྒྱ་ནག་གི་མི་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང་གྲངས་ཚད་གསར་པ་ཚད་གཞི་དམའ་ཤོས་དེ་ཡིན་པ་རེད་བརྒྱ་ཆ་སུམ་ཅུ་སོ་གཉིས་ཀྱི་མིས་རང་ཉིད་ནི་ཐེ་ཝན་དང་རྒྱ་ནག་སྐམ་ས་ཕྱོགས་གཉིས་ཀའི་མི་ཡིན་ཟེར་གྱི་ཡོད་པས་དེ་ནི་ན་ནིང་བརྒྱ་ཆ་སུམ་ཅུ་དང་དོན་བཅུ། དྲུག་ཡིན་པ་དེ་ལས་མང་བ་ཡོད་པ་རེད་མ་གཞི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་བརྒྱ་ཆ་བཞི་བཅུ་ཞེ་དགུ་དང་གྲངས་ཆུང་གསུམ་འདིར་གཡོ་འགུལ་བྱུང་ཡོད་པས་སྤྱི་ཡོངས་ནས་བཤད་ན་འཕེལ་ཕྱོགས་དེ་མར་ཆག་ཡོད་པ་རེད། ཐེ་ཝན་མང་ཚོགས་ནང་ཐེ་ཝན་དང་རྒྱ་ནག་སྐམ་སའི་འབྲེལ་བའི་ཐོག་གཅིག་གྱུར་དང་རང་བཙན་གྱི་ལྟ་ཚུལ་ཐོག་བརྟག་དཔྱད་བྱས་པ་ནས་མངོན་པར་བརྒྱ་ཆ་སུམ་ཅུ་སོ་གསུམ་དང་གྲངས་ཆུང་གཉིས་ཀྱི་མང་ཚོགས་ནས་སོ་སོའི་ལངས་ཕྱོགས་དེ་ད་ལྟའི་གནས་སྟངས་རྒྱུན་འཁྱོངས་བྱེད་རྒྱུ་ངོས་འཛིན་བྱེད་མཁན་གྱི་ཚད་གཞི་དེ་མཐོ་པོ་ཞིག་ཡིན་པ་རེད། བརྒྱ་ཆ་ཉི་ཤུ་རྩ་བདུན་དང་གྲངས་ཆུང་དགུ་རྒྱུན་འཁྱོངས་བྱས་ནས་རིམ་བཞིན་རང་བཙན་འདོད་ཀྱི་ཡོད་པ་རེད། ཡང་བརྒྱ་ཆ་དྲུག་དང་ཚེག་གཉིས་ཀྱིས་ད་ལྟའི་གནས་སྟངས་རྒྱུན་འཁྱོངས་བྱས་ནས་རྒྱ་ནག་གཅིག་ལ་བསྒྱུར་རྒྱུ་དེ་ཡིན་པ་རེད། མདོར་བསྡུས་ནས་བཤད་ན་མི་བརྒྱ་ཆ་དགུ་བཅུ་ཡིས་རྣམ་པ་ངེས་ཅན་ཞིག་གི་ཐོག་ནས་ད་ལྟའི་གནས་སྟངས་རྒྱུན་འཁྱོངས་ཡོང་རྒྱུར་མོས་མཐུན་བྱེད་ཀྱི་ཡོད་པ་རེད། དེ་ཕུད་ཐེ་ཝན་མང་ཚོགས་ཀྱི་ཆབ་སྲིད་ཚོགས་པར་ཡིད་ཆེས་བྱེད་མཁན་གྱི་ངོས་ནས་བལྟས་པ་ཡིན་ན་བར་གནས་དང་ཚོགས་པ་མེད་པའི་མང་ཆེ་བ་བཟུང་གི་ཡོད་པ་ནི་བརྒྱ་ཆ་སུམ་ཅུ་སོ་དྲུག་དང་གྲངས་ཆུང་དགུ་ཡིན་པ་དང་དེའི་ནང་ནས་དམངས་གཙོ་ཡར་ཐོན་ཚོགས་པར་རྒྱབ་སྐྱོར་བྱེད་མཁན་དེ་བརྒྱ་ཆ་ཉི་ཤུ་རྩ་བརྒྱད་དང་གྲངས་ཆུང་གསུམ་ཡིན་པ་རེད། གོ་མིན་ཏང་ཚོགས་པར་རྒྱབ་སྐྱོར་བྱེད་མཁན་དེ་བརྒྱ་ཆ་བཅུ་དགུ་དང་ཚེག་བཞི་ཡིན་པ་དང་མི་དམངས་ཚོགས་པར་རྒྱབ་སྐྱོར་བྱེད་མཁན་དེ་བརྒྱ་ཆ་བཅུ་བཞི་དང་ཚེག་གསུམ་ཡིན་པ་རེད།

ཁོངས་སུ་ཆུད་པ་བྱས་ཏེ་མེས་རྒྱལ་ཡོངས་སུ་གཅིག་གྱུར་དོན་འཁྱོལ་ཡོང་ཆེད་འཐབ་རྩོད་བྱེད་དགོས་པ་རེད་ཞེས་བཤད་ཡོད་པ་རེད། ཁོ་པས་ད་དུང་བཤད་དོན། སེམས་ཐག་གཙང་བཅད་ཀྱིས་ཐའེ་ཝན་རང་བཙན་གྱི་ཁ་བྲལ་རིང་ལུགས་ལ་ངོ་རྒོལ་བྱེད་རྒྱུ་དང་ཕྱི་ཕྱོགས་ཀྱི་འགོག་རྐྱེན་བཟོ་བར་བཀག་སྡོམ་བྱས་ནས་ཐའེ་ཝན་ནང་གི་རྒྱལ་གཅེས་གཅིག་གྱུར་གྱི་སྟོབས་ཤུགས་ལ་རྒྱབ་སྐྱོར་གྱིས་མེས་རྒྱལ་གཅིག་གྱུར་ལ་སྐུལ་འདེད་བྱེད་དགོས་པ་རེད་ཞེས་བཤད་ཡོད་པ་རེད།